འདི་ནས Latvia Lithuania ཨཱ་ནི་དབྱིན་ཡུལ་མ་གཞི་ལུང་པ་གཞན་པ་བཞི་དེ་ལ་ད་བར་འདི་སྲིད་སྐྱོང་མཆོག་ཕེབས་པ་ཐེངས་དང་པོ་ཆགས་ཀྱི་ཡོད། སྲིད་སྐྱོང་གི་ཐུགས་འགན་བཞེས་ནས་ད་རིང་ང་ཚོ Latvia ལ་ཡོད་རེད་འདི་གོང་ལ་ང་ཚོའི Estonia དང Finland ལ་ཨཱ་ནི་མཛད་རིམ་དེ་ཚོ་ཡག་པོ། གྲུབ་སོང། ཨ་ནི་ང་ཚོས་ད་སྤྱི་བཏང་ནས་ང་ཚོའི་གི་གོ་སྒྲིག་ཞུས་བསྡད་དེ་ད་ཅིག་གཞུང་འབྲེལ་མི་སྣ་དང་ཨ་ནི་གླེང་མོལ་ཞུས་ཡས་ཀྱི་གོ་སྐབས་ཨ་ནི་གྲོས་ཚོགས་འཐུས་མི་ད་བོད་དོན་རྒྱབ་སྐྱོར་བྱེད་གནང་མཁན་དང་ཨ་ནི་དེ་མ་ཡིན་པའི་ད་ང་ཚོ་གཙོ་བོ་གཙོ་བོ་དེ་བོད་དོན་སྐོར་ལ་གོ་རྟོགས་སྤེལ་ཡས་དང་དེ་འབྲེལ་གྱི་ད་ག་རེ་ཡག་ཡོད་ནས་ད་བདེན་ཆ་སྒྲོག་ཐབས་ཤེས་བྱེད་ཡས་ད་ཨ་ནི་རེད་ཨ་ང་ཚོ་ངོས་ནས་བདེན་ཆ་དེ་འདྲ་གོ་སྒྲིག་ཞུས་ཐོན་ད་ང་ཚོ།

ཨི་སི་ཏོ་ནི་ཡའི་རྒྱལ་ཡོངས་བརྙན་འཕྲིན་ལས་ཁང་དང་རྒྱལ་ཡོངས་གསར་ཤོག་ལས་ཁང་ཁག་གིས་བོད་ཀྱི་གནད་དོན་གྱི་ཐོག་དོ་སྣང་ཧ་ཅང་གི་ཆེན་པོ་ཞིག་བྱས་ནས་ས་གནས་སུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ལས་ཁུངས་ཀྱིས་ངོ་རྒོལ་བྱེད་དགོས་པའི་གནས་ཚུལ་ཡང་བྱུང་སོང། ད་འདི་མ་ཡིན་པའི་ང་ཚོ་ད་ལྟ་ཨི་སི་ཏོ་ནི་ཡ་ལ་བཅར་བའི་སྐབས་སུ་ང་ཚོའི་ཚགས་ཤོག་དང་དེ་འབྲེལ་གྱི་ང་ཚོ་ལ་དོ་སྣང་ཤུགས་ཆེ་བྱས་ཡོད་རེད་ཁོང་ཚོའི་ཚགས་ཤོག་ཁག་དང་ཨ་ནི།

ད་ད་རེས་ང་ཚོ་འདིའི་ད་ལྟ་འདིའི་ཉན་ཞིབ་གཅིག་པོ་དེ་མ་རེད། འདིའི་ད་རེས་ཁ་བཏོན་འདྲ་དེ་ན་ང་ཚོ་བོད་དོན་སྐོར་ལ་དེ་ཟ་ད་ནམ་རྒྱུན་ལས་ལྷག་བ་ཅིག་དྲིལ་བསྒྲགས་འདྲ་དེ་འདྲ་མང་པོ་བྱས་ཡོད་རེད། ད་ལྟ་རྒྱལ་སྤྱི་གི་ད United Nations གི UPR གི་དེ་ལ་ཡིན་པའི་ནས་རེ་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ལུང་པ་མང་རེ་བྱས་ཡོད། ཨ་ནི་ང་ཚོ་ད་ལྟ England དོན་གཅོད་ཀྱི་ཁྱབ་ཁོངས་ལ་ཡོད་མཁན་ད་ལུང་པ་གཉིས་ད་ལྟ Irish Ireland དང།

ཨ་མོས་དེ་འདྲ་གཡུང་དུ་བོར་བ་འདི་ལྟ་དུས་དེ་གི་དེ་གཞོན་སྐྱེས་ཀྱི་དོ་སྣང་ཡོད་དང་ནི་ད་སྤུ་གུ་ལོ་དགུ་དང་བཅུ་བྱེད་རྒྱུ་དེ་འདྲ་འདུག་ཨང་དྲི་བ་དང་དྲི་བ་མི་མི་ཡག་པོ་དེ་འདྲ་དྲི་བ་གནས་ཚད་མཐོ་བོ་དེ་འདྲ་རེད་ཤག་ཁོང་ཚོ་ཆབ་སྲིད་དང་དེ་འདྲ་ལ་དོ་སྣང་ཡོད་ལགས་འདུག་བ་དེ་འདྲ་འདྲ་བོ་སླེབས་དུས་ཡང་ཏིས་གཅིག་སེམས་ཤུགས་ཡང་འཕར་མཁན་འདྲ་བོ་ཞིག་བྱས་སོང་ང་ཚོ་ད་ཡང། རྒྱུན་རིང་པོ་ད་ལྟའི་བོད་དོན་ཁོ་ཐག་ང་ཚོ་བོད་དོན་གྱི་བདེན་མཐའ་མ་གསལ་བར་དུ་ད་ཕྱི་ལུང་པ་ལ་ང་ཚོས་རྒྱབ་སྐྱོར་བཙལ་ཡུལ་དེ་ཡང་མཇུག་མ་གིས་ང་ཚོ་ད་ལྟ་ལོ་གཞོན་སྐྱེས་དེ་ཚོ་ཡག་ལས་ཁོ་ཚོ་གཞུང་སེམས་ཡག་དང་དེ་འདྲས་ཀྱི་འདི་སླེབས་དུས་ང་ཚོ་ལ་ཡང་བོད་པའི་སྐོར་ལ་བཤད་མཁན་དང་རྒྱབ་སྐྱོར་བྱས་ཀྱི་ར་ཡག་གི་ད་རེ་བ་འདྲ་བོ་ཅིག་རྒྱུན་སྲིང་ས་རེད་འགྲོ་བསམ་ཡས་ཀྱི་ཚོར་བ་འདྲ་བོ་བྱུང་སོང། ཡང་དྲུང་ཆེ་བློ་ཆོས་ལགས་ཀྱིས་ལཱ་ཏི་ཕི་ཡའི་བོད་དོན་རྒྱབ་སྐྱོར་བ་ཚོས་བོད་མི་རྣམས་ཀྱིས་སེམས་ཤུགས་ཆག་རྒྱུ་མེད་པ་དང་ང་ཚོ་ནི་དེ་སྔ་ཨུ་རུ་སུ་སྤྱི་མཐུན་འོག་སྡོད་སྐབས་ལཱ་ཏི་ཕི་ཡ་ལ་འདི་འདྲའི་རང་བཙན་ཐོབ་རྒྱུའི་རེ་བ་ནི་མེད་པ་ཞིག་ཡིན་ན་ཡང་ད་ཆ་ང་ཚོ་ནི་རང་བཙན་ཡོངས་སུ་ལྡན་པའི་རྒྱལ་ཁབ་ཅིག་ཏུ་གྱུར་ཡོད་རེད་ཅེས་བོད་མིར་སེམས་ཤུགས་སྤར་གྱི་འདུག་ཅེས་གསུང་གི་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒན་རྡ་ཚེ་རིང་ཡིན།